ཨོ་ལེ། ཧ་གོ་སོང། བདག་ཅེས། ང་རང་ཚོའི་འཆི་དུས་ཀྱི་བསྲེ་བ་གཉིད་དུས་ཀྱི་དེ་ནི་བསྲེ་བ་དེ། ད་ལྟ་དེ་ང་རང་ཚོ་འབྲེལ་དུས་ཀྱི་དེ་ནི་དཔེའི་སྐབས་ཀྱི་དེ་ནི་ད་ལྟ་པའི་ལམ་སྦྱངས་པའི་སྒང་ལ་གཉིད་དུས་ཀྱི་བསྲེ་བ་ཞིག་ག་ཚོད་ན། གཉིད་ཁུག་པའི་སྒང་ལ་དེ་ནི་པའི་འབྱུང་བཞི་གི་ཐིམ་རིམ་ཤར་ཡོད་པ་རེད། འབྱུང་བ་བཞི་གི་ཐིམ་རིམ་ཤར་རྒྱུ། དེ་དང་རྣམ་པ་དང་འདྲ་བ་ད་ལྟ་ནས་ལམ་བསྒོམས་པ་ཡིན་ན་སང་ཉིན་ཤི་འོང་ད་ཚོད་ལས་ད་ང་ཤི་གི་འདུག་བསམ་ནས

ལོངས་སྐུ་ལ་མཉམ་པར་བཞག་གོ། བདག་ཅག་དེ་ག་གེ་མོའི་ཨ་རེ་ཚ་སོང་བདག་ལོངས་སྐུ་ལ་མཉམ་པར་བཞག། ང་རང་ཚོ་ཤི་ཚར་དུས་དེ་ནི་བླ་མ་རྣམ་པ་ཚོ་ཐུགས་དམ་བཞུགས་འདུག་ས་དེ་ད་དེ་རེད། ཨོ་ལ། ཤི་ཚར་དུས་དེ་ནི་རང་ཉིད་དེ་ནི་ལྷ་སྐུ་ལ་དེ་ནི་མཉམ་པར་བཞག་ནས་ཉེས་སྐྱོན་གྱི་དེ་ནི་ཕི་གེ། ཨོ་ལ། རྩ་རོ་རྐྱང་གཉིས་ཀྱི་ག་རེ་འགོ་དེ་དབུ་མའི་གི་ནང་དུ་ཤིན་ཏུ་ཕྲ་བའི་དྭངས་མའི་གི་གཉུག་སེམས་དེ། ཨོ་ལ། ལྷ་སྐུ་གི་རྣམ་པར་བཅས་ཨ་དེ་ད་དེའི་མཐའ་ཚོ་ལ་རླུང་ཕྲ་མོ་ལ་འགྲོ་ཚར་བ།

གསལ་ལགས་ཀྱི་རྩ་བ་ནི་འབུ་ཁུ་ཚུར་རོལ་ཙམ་དུ་སྙིང་གར་བསྣུན་རུང། ནུ་མ་ཉེ་གནས་ཀྱི་ལྟེ་བ་སྒལ་ཚིགས་ལ་ཨ་ཅག་དང་མུ་གེ་ཇེ་མཐོར་ལྡོག་སྟེ་སྨུག་པོ་ནག་རང་གི་གཅིག་འོད་ནག་བུའི་བཞི་རལ། བ་ཐག་གི་རྣམ་པ་གཉིས་རྡུལ་རྩ་ནང་དུ་བབས་པའི་སྙིང་པོ་ཧཱུྃ་ཡིག་སྔོན་པོ་མགོ་བོ་ཐུར་དུ་བལྟས་པ་གཉིས། སྔགས་སྔ་ཕྱིའི་ཚུལ་དུ་ཤོང་བ་གསང་གནས་ཀྱི་རྩེ་མོ་རྡོ་རྗེ་མ་རྩ་ས་བོན་ལ་སྦྱར་བའི་རྩེ་མོ་གཉིས་ཀྱི་ཞབས་ཀྱི་འོག་ཏུ་དབང་ནག་ཟླ་གསུམ་པོ་ཚུར་དུ་བསྣོལ་བའི་སྒར་པའི་སྒམ་པས།

འདི་འདྲ་ཨེ་མ་ཐུན་པའི་སྐལ་བས་ནི་མ་འཁྲུལ་མ་འཁྲུལ་ཚོགས་དེ་ཡང་འདི་ནོར་ལ་བར་མ་ཆད་མ་ཆད་སྲིད་པའི་ཕུན་ཚོགས་ལ་མ་ཆགས་མ་ཆགས་དམན་པའི་ཞི་བདེ་ལ་མ་ཡེངས་མ་ཡེངས་ལམ་དེ་སྙིང་རུས་སྤོང་བ་སྟེ་ལས་ཡོད་དོ་ཉན་ལས་ཀྱི་སྙིང་ནོར་དུ་བྲིས་པས། ང་མི་ཡི་རྒྱ་ཆེར་སྤེལ་བའི་ལས་རུང་པོ་མཚུངས་པའི་སྐལ་བཟང་སྔ་ཕྱི་ཡི་བརྗེད་པའི་དུས་སུ་དཔའ་རྟུལ་མཐུན་པའི་རྣམ་དཀར་གྱི་ཡོ་བྱད་ཀུན། ཉེ་ཡེ་སྟོང་བ་དག་ཚོགས་ཡིད་ཅན་ཀུན། སྲིད་འབྱུང་བ་ཉམས་མ་ཐོས་པའི་ཆུ་ལས་ཡིན་འབྱུང་བདེ་རིན་ཆེན་སེམས་ཅན་རླབས་ཆེན་འགྲོ་འདུལ་འགྲོ་བ་དེ་འདྲ་ཞིག།

སངས་རྒྱས་དངོས་ལས་ལྷག་པ་དེ་ནས་རྒན་བཀའ་དྲིན་ཅན། དེ་ཡང་དེ་ནས་དཔེ་གཅིག་གི་ཚུལ་དུ་རྒན་གྱིས་དེ་ནས། ང་མཚན་ཉིད་གྲྭ་ས་ལའི་དུས་དུ་དེ་ནས་མཚན་ཉིད་ཀྱི་དཔེ་ཆ་ལྟ་གི་ཡོད་རེད་པ། ཉི་མའི་དགུང་ནས་མཚན་ཉིད་ཀྱི་དཔེ་ཆ་དགོང་ཁ་དེ་ནས་ཉལ་ཁ་ལ་མོ་ཉལ་རན་ཁ་དེ་ནས་རྒན་ལགས་ཀྱིས་དེ་ནས་དཔེ་སྤྱི་དང་གི་བསྐྱེད་རིམ་དང་རྫོགས་རིམ་དང་མ་རྒྱུད་དང་ཕ་རྒྱུད་ཀྱི་དེ་ནས་དབྱེ་བ་དེ་དགོང་ཁ་རྒན་ལགས་ཀྱིས་བལྟས་བལྟས་ཀྱིས་ངར་གསུང་གི་ཟིན་ཡང་དུས་ཚོད་ཀྱི་མན་ངག་གིས་དེ་ནས་དཔེ་རང་གི་དཔེ་ཁ་རྒྱན་ལ་དེ་ནས་ཁ་བཤད་ནས་རྒན་ལགས་ཀྱིས་གསུངས་པ་དེ་ངས་ཞེ་དྲག་དྲན་གྱི་མི་འདུག་ཨོ་ལེ། ང་བལྟས་ན་བ་ས་ལ་ནས་དཔེ་ཆ་ལྟ་རྒྱུ་མ་བྱུང་བ་རེད་པ། དེ་ཡིན་ཀྱང་ནམ་རྒྱུན་དེ་རྣམ་གཡེང་འདུ་འཛི་གི་དབང་གིས་དཔེ་ཆ་ལྟ་ལོང་མེད། ད་རང་གི་དྲན་ཚོད་དེ་མདོར་བསྡུས་ཙམ་ཞིག་གོ་ན་དཔེ་དེ་འདྲ་ཞིག་ཞུས་པ་རེད། དེ་ཡིན་ཙང་མདོར་ན་དེ་ནི་དང་པོ་ང་རང་ཚོ་བསྐྱེད་རིམ་དང་རྫོགས་རིམ་ཟེར་གྱི་ཡོད་རེད་དེ་ནས་གཙོ་བོ་ཆེ་བ་དེ་སྤྱི་གཉེར་དེ།

དེ་ནི་དེ་ཡིན་ཙང་དེ་ནི་པའི་ཆུ་རྒྱུན་དེ་མ་མཆིས་པར་གྱི་དེ་ནི་པའི་ཆུ་མེད་པའི་རང་བཞིན་ནོ། གཉིས་ནས་དེ་ནི་ཁ་ཚང་མའི་ཞལ་གྱིས་ཉི་མ་བཞི་ལྔ་གི་རིང་ནི་ངས་ཞུས་པ་ཞོར་བ་ཞུས་པ་ཅི་ལས་འདི་དཔེ་རྒྱལ་བའི་གསུང་རབ་ཀྱི་དགོངས་པ་དང་མཐུན་གྱི་འདུག་ཡང་མི་འདུག་གི་དེ་ཁྱེད་རང་རྣམ་པའི་བརྟག་དཔྱད་བྱེད་དགོས། ཅེས་གསུངས། རྒྱལ་བའི་གསུང་རབ་ཀྱི་དགོངས་པ་འདི་ཐོས་སྐྱེས་ཤིང་བདག་གི་སྒོ་ནས་ངས་ཁ་སང་ཁེ་ཉིན་ཞུས་པ་གང་དག་དེ་ལ་གནོད་པ་མེད་པར་མཐོང་སོང་ན། ཀྱི་ནང་བཞིན་གྱི་ཉམས་ལེན་མཛད་དོ། གནོད་པ་ཡོད་པར་མཐོང་སོང་ན་ཉམས་ལེན་གནང་རྒྱུ་ཡོང་མ་རེད། ང་ནོར་འཁྲུལ་ཕྱིན་འདུག་འཇམ་མགོན་བླ་མའི་གིས་གསུངས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟག་ལ་ང་ཡི་བཀའ་ཟེར་དེ་གཅིག་པ་མ་གཏོགས་ཁྱེད་རང་ཚོས་ང་ཐང་ཆེན་པོ་བཀའ་འགྱུར་རིན་པོ་ཆེ་གསུངས་པ་རེད་ཐོས་རོགས་དེ་ཟེར་རྒྱུ་ཡོད་མ་རེད། ངས་བཤད་པ་དེ་ང་རང་གོ་བ་ལེན་ཐུབ་གི་ངས་ཞུས་ཡོད་རོགས་དེ་ན་ནོར་འཁྲུལ་ཡོད་དམ་མེད་ཟེར་ན་ནོར་འཁྲུལ་ཡོད་མདོག་ཁ་པོ་རེད། དེས་ན་དེ་ཉམས་སུ་ལེན་རྒྱུ་ཡོང་མ་རེད།